ད་ཡིན་དུས་ང་འདིའི་ཚེ་འདི་ནས། ཕྱི་མ་ཤི་ཁར་མའི་ཚེ་ན། དགེ་བའི་བསམ་པ་དེ་སེམས་ལ་འཁོར་ཡས་ཞེ་དྲག་དཀའ་ལས་ཁག་པོ་རེད་ཤག། དེ་འདྲ་ང་རང་ད་ལྟ་དེའི་གཟུགས་པོ་ལ་ན་ཚ་མེད། གང་གའི་མེད་ལ་བདེ་བ་དེ་ཡིན་པའི་ཁ་ཐུག་ལ་ཡང་དགེ་བ་སྐྱེ་ཡས་བསམ་བློ་ཞིག་དགེ་བའི་བསམ་པ་དེ་བསམ་བློ་འཁོར་ཡས་ཅིག་གྲ་འགྲིག་ག་ཚོད་བྱས་ན་ཡང་བསམ་བློ་ག་ཚོད་བཏང་ནས་དཔེ་མི་སྲིད་ཀྱི་དཀའ་ལས་ཁག་པོ་སེམས་ལ་འཁོར་ཡས། སྐར་ཚོགས་དགེ་བ་སེམས་ལ་འབབ་དགེ་སེམས་འགྲོ་བ་རྩ་སྐྱེ་ཡས་མེད་པ། གལ་སྲིད་པས་ཚུལ་བྱེད་དགེ་བ་དགེ་སེམས་རེ་སྐྱེས་པའི་ཁ་ཐུག་ཡིན་ནའི་དཔེ་འཁོར་ཡག་དཔེ་ཁྱུག་ཙམ་རེ་སྤྲིན་པའི་གློག་ནང་བཞིན་ཅིག་ཁྱུག་ཙམ་ཅིག་མ་གཏོགས་ཨེ་ནི་ད་ག་རང་དེའི་གཞུག་ལ་མི་དགེ་བའི་བསམ་བློ་བསམ་བློ་ཅིག་འཁོར་ཨེ་ནི་དཔེ་ངམ་ངམ་ཤུགས་ཤུགས་ཤིག་བྱུང་བསྡད་པ་དེ་འདྲ་ཡིན་དུས་ད་ད་ལྟ་གཟུགས་པོ་བདེ་པོ་ཡིན་དུས་དཔེ་དགེ་བའི་བསམ་བློ་དེ་ཞེ་དྲག་དཀའ་ལས་ཁག་པོ་སྐྱེ་སྐྱེ་ཡས་དཀའ་ལས་ཁག་པོ་ཡིན་དུས་ཤི་ཁར་མའི་ཚེ་ན་ནི་དཔེ་ལུས་ན་ཚས་གདུང་ཨེ་ནི་སེམས་མི་ན་ལ་མྱ་ངན་སླེབས་བྱེད་ཡོང་དུས་ད་དགེ་བའི་བསམ་བློ་དེ་དེ་བས་ཤིན་ཏུ་སྐྱེ་ཁག་པོ་རེད་ད་མི་དགེ་བའི་བསམ་བློ་ལ་བཏང་ན་ད་ལྟ་དེང་ད་ལྟའི་ཁ་ཐུག་ལ་དཔེ་མི་དགེ་བ་མི་སྐྱེ་བའི་ཐབས་ཤེས་བྱེད་མི་དགེ་བའི་བསམ་བློ་དེ་མི་འཁོར་བའི་ཐབས་ཤེས་བྱེད་ནས་ག་ཚོད་བཀག་ཐུབ་བཀག་ག་བྱས་ན་ཡང་ད་དུང་ཡང་དཔེ་འཁོར་ལ་དཔེ་ངམ་ཕར་ནས་སུ་དཔེ་ཤུགས་དྲག་པོ་ཅིག་བརྒྱབ་ཡོང་ན་དཔེ་ངམ་ངམ་ཤུགས་ཤུགས་སྐྱེ་ཡོང་གི་འདུག་པ་ད་ཡིན་དུས་ཙང་ཤི་ཁ་མའི་ཚེ་ན། མི་དགེ་བའི་བསམ་བློ་ཅིག་འཁོར་རྒྱུ་མི་དགེ་བའི་སེམས་ཅིག་མངོན་དུ་འགྱུར་རྒྱུ་རེ་ཡིན་རྒྱུ་ཐག་ཆོད་ཆོད་པ་རེད་ཤག་ད་མི་དགེ་བའི་བསམ་བློ་ཅིག་འཁོར་ཚར་སོང་ན་དེ་ལ་གསོས་བཏབ་ནས་ཨོ་ད། འགྲོ་ས་དམྱལ་བ་རེད་ཡི་དྭགས་རེད་དུད་འགྲོ་གསུམ་ལས་མ་གཏོགས་འགྲོ་ས་རྩ་བ་ཉིད་ནས་མི་འདུག་ད་བདེན་ད། ཁོ་ར། ག་རེ་ཟེར་དགོས་རེད་ཚེ་འདིའི་སྲོག་གམ། དབུགས་ཀྱི་རྒྱུ་བ་དེ་མ་ཆད་པ་བྱས་གང་ཅི་སྲོག་དེ་མ་ཆད་པ་ཁོ་རང་རང་གི་རེད་མ་གཏོགས་སྲོག་དེ་ཆད་ན་ད་འགྲོ་ས་ངན་སོང་མ་གཏོགས་འགྲོ་ས་མི་འདུག་ངས་ཚ་ཞིང་བསམ་བྱའོ་ཐུགས་བསམ་གཏང་རྒྱུ་རེད། ད་ད་ངན་སོང་ལ་སླེབས་སོང་ན་ད་ག་རེ་ཟེར་ངན་སོང་ཟེར་ཡས་དེ་ལ་དམྱལ་བ་ལ་སླེབས་ན་ང་རང་ད་ད་ང་རང་ལ་འགྲོ་ཡས་ལ་དམྱལ་བ་ཡི་དྭགས་དུད་འགྲོ་གསུམ་ག་ལ་འགྲོ་ཡས་རྦད་དེ་རྒྱུ་ད་རྦད་དེ་གྲངས་ཀ་ཁོ་རང་མི་ཆོད་པ་མི་དགེ་བའི་བསམ་བློ་འདི་འདྲས་ད་ག་རང་ཡོད་དུས་ད་མི་དགེ་བ་བཅུ་པོ་རེ་རེས་ཀྱང་དམྱལ་བ་ཡི་དྭགས་དུད་འགྲོ་གསུམ་ག་ལ་སྐྱེ་བ་གསུངས་ཤག་དེ་ཡིན་དུས་ད་ད་ངེད་ལ་ད་ག་རང་མི་དགེ་བ་མང་པོ་ཡོད་རེད་དེ་ཡོད་དེ། དམྱལ་བ་ཡི་དྭགས་གསུམ་ག་བློ་ལ་གང་ཅི་ཕར་སྐོར་ར་རྒྱབ་ཚུར་སྐོར་ར་རྒྱབ་བྱས་བསྡད་རྒྱུ་རང་རེད་མ་གཏོགས། ད་འདི་ནས་གཅིག། ངན་སོང་ལ་གཅིག་ལྷུང་ཚར་སོང་ན། མཐོ་རིས་ལ་ཡང་བསམ་བློ་བཏང་ནས་ལྷ་དང། མི། ལུས་རྟེན་ཟེར་ཡས་དེ་ལ་རྦད་དེ་རེ་བ་ཁོ་རང་རྒྱག་ཡ་མེད་པ་ཐག་ཆོད་ཙང། ད་ངན་སོང་ཟེར་ཡ་སླེབས་ན། དམྱལ་བ་ཚ་དམྱལ་ཟེར་ཅིག་ཡོད་ཤག་དེ་དམྱལ་བ་ཚ་དམྱལ་ཟེར་དེ་ཁོ་རང་རྦད་དེ་ལྕགས། ཁོ་ར་ས་གཞི་ཁོ་རང་རང་རྦད་དེ་ང་རང་ཚོ་ལྕགས་ལྕགས་མེ་དྲག་བཏང་བཞག་པ་དེ་འདྲ་སོགས་རང་བྱས་ནས་ལྕགས་བསྲེགས་ཀྱི་ས་གཞི་ག་པར་ཕྱིན་ན་ཡང་གོམ་པ་བརྒྱབ་ནས་ག་པར་གོམ་པ་བརྒྱབ་ནས་ལྕགས་བསྲེགས་ཀྱི་ས་གཞི་དེ་འདྲས་རྦད་དེ།

ལྕགས་བསྲེགས་ཀྱི་ས་གཞི་ཁོའི་སྒང་ལ་ག་རེ་ཟེར་ལུས་པོ་མེ་དྲག་བཏང་ནས་ཚིག་པ་ཁོ་རང་རང་གི་སྡུག་བསྔལ་དེ་ལ་རྦད་དེ་བཟོད་ཐབས་རྩ་བ་ཉིད་ནས་ཡོད་པ་མ་རེད་དེ་ལ་རྦད་དེ་བཟོད་ཐབས་ཁོ་རང་ཡོད་པ་མ་རེད། ཨ་ལི་དེ་རང་རང་གི་སྡུག་བསྔལ་དེ་གིས་རྦད་དེ། ང་རང་ཚོ་མ་ཚོ་སེམས་བདག་པས་མྱོང་ཐུབ་ཡས་ཁོ་རང་དང་བཟོད་ཐུབ་ཡས་ཁོ་རང་ཡོད་པ་མ་རེད། ད་དེ་དང་ཕྱོགས་མཚུངས་ཁོ་རང་དམྱལ་བ་དེ་ཚོ་ལ་དམྱལ་བ་ཚ་དམྱལ་བརྒྱད་ཡོད་རེད་བརྒྱད་པོ་རེ་རེ་ལ་སླེབས་ཡོང་དུས་ཚར་ནས་ཁོ་རང་ཁོ་རང་ལ་ད་སྡུག་བསྔལ་ད་སྡུག་བསྔལ་ཐོས་པ་རེ་རེ་མྱོང་རྒྱུ་ཡོད་རེད་ད་དེ་ཡོད་ན་ད

འཁྱགས་རོམ་གྱི་གཅོང་རོང་ཟབ་མོ་དེ་གཅོང་རོང་འཁྱགས་རོམ་གྱི་གཅོང་རོང་ཟབ་མོ་རུ་སྤེལ་པས་ཏེ་འཁྱགས་པ་དེ་འདྲ་གང་བསྡད་པ་ཚུལ་གཅོང་རོང་ཟབ་མོ་དེ་ནས་གཏིང་ཟབ་པོ་ཞི་བ་དེ་འདྲ་ཟིག་ཡ་རོ་དེ་འདྲས་བས་ཏེ། མུན་ནག་བས་ཏེ་ནག་ཧུང་དེ་འདྲའི་ནང་ལས་ཡོད་ལ། དེའི་དེ་ནི་བས་ཏེ་སྟེང་ན་ཁ་བ་བུ་ཡུག་འཚུབ་པ་ཟིག་དང་སྔར་དུ་དེང་སང་དེ་བ་ཁ་བ་རྒྱག་པ་འོ་དེ་གངས་བས་ཏེ་ཞི་བ་དེ་འདྲ་བརྒྱབ་བསྡད་ཉེ། ཨ་ནི། བ་ས་ག་ལ་ནི་བས་ཏེ་རླུང་བས་ཏེ་ཤིན་ཏུ་གྲང་མོ་དེ་འདྲས་པས་ཧུར་ཧུར་ཟེར་དེ་འདྲས་ཕྱོགས་ག་ས་ག་ནས་བརྒྱབ་ཤ་ནི་འོ་དེ་འདྲས་ཅིག་ཡིན། ས་ཆ་ཅིག་ག་ལ་སླེབས་ཀྱི་ཡོད་ཤ་ཨ་ལེ། གཞན་དག། གྲང་དམྱལ་གྱི་གནས་གཞན་དག་དུས་སུ་སྡུག་བསྔལ་དང་ཕར་ཚད་ཚུར་ཚད་རེད་དད། ད་ལྟ་འདི་གཅིག་པུ་སླེབས་པའི་ས་ཆ་ཁོ་རང་རང་གི་སྟེང་དུ་སླེབས་པའི་གྲང་ཁར་སོང་རེད་དང་གྲང་གི་རེག་བྱ་དང་དེ་འདྲ་བའི་གྲང་གི་སྡུག་བསྔལ་དེ། ངའི་བཟོད་ཐབས་ཁོ་རང་ཡང་མ་ཐོན་ད་ང་རང་ཚོ་ཆུ་ལ་ལག་པ་བཅུག་ཡོང་དུས་ཁོང་གིས་ཁར་སོང་རེད་རི་འོག་རང་འདྲ་དང་པད་ན་ཚ་བཏང་ཡོང་དུས་དེ་འདྲས་ཡོང་ཉེན་ལ་ད། སྐར་མ་ལྔ་ཙམ་དྲུག་ཙམ་དེ་འདྲས་བསྡད་དགོས་བྱུང་ན་བཟོད་ཐབས་རྩ་བ་ཉིད་ནས་མི་འདུག་ད་མ་གལ་དེ་འདྲས་བསྡད་དགོས་བྱུང་ན་ད་སེམས་ཐག་རང་རེད་དེ་ནི་བཟོད་ཐབས་ཁོ་རང་མི་འདུག། བསམ་གྱིས་འོ་ཐུག་ཅན་ཏེ། གྲང་དམྱལ་དེ་ལ་སྐྱེས་ཡོང་བ་རེད་དེ་ཚོ་ཡང་གོ། ལམ་རིམ་ནང་ན་བཤད་གསུང་ཡོད་ཚད་ཁོ་ཚོ་ཚུར་བང་བསྒྲིགས་ཏེ། དེ་དང་དེ་འདྲ་ཞིག་འདུག་ཟེར་ནས་འོ་ཐུག་བསམ་མོད། ད་དེ་ཚོ་དེ་འདྲ་ཐང་རེད། ཚ་དམྱལ། ཚ་དམྱལ་སྐྱེས་ཡོང་བ་རེད་རྫུན་མ་ད་དངོས་གཞི་ལག་ལེན་བསྟར་དེ་སི་ཡར་ད་དེ་འདྲ་ང་རང་ཚོ་ལམ་སང་ད་གནས་སྐབས་རིང་ལ་ད་གར་བཟོ་བ་རེད་ཨ་ལི། སོ་སོ་གང་ཐུབ་ཐུབ་ཅིག་ད་ཆུ་ཚོད་ད་མ་སོང་ཉི་མ་རེ་ལ་བགོ་བཤའ་བརྒྱབ་ནས་ཆུ་ཚོད་རེ་ཅིག་གང། གཅིག་ཙམ་གཉིས་ཙམ་དུས་སྐབས་རེ་ཟིན་ཐུབ་ན་ནི་རྩེ་གྲ་རྩེ་གྲ་རེད་དེ་འདྲས་ཅིག་མ་གཏོགས་རྦད་དེ་མ་དེ་བང་བསྒྲིགས་ནས་ཞེ་དྲག་དཀའ་ལས་ཁག་པོ་རེད་པ་ལམ་སང་དུ་ཡིན་ན་ཡང་ཅུང་མ་གོམ་པ་གོམ་པ་རྒྱག། དངོས་གཞི་ཁོ་རང་གང་ལ་མཐའ་གཏུགས་སུ་མ་འགྲོ། ཡིན་ན་ཡང་དེའི་དཀའ་སྡུག་ལ་ལྟ་ཞིག་ནས་དམྱལ་བ། དམྱལ་བའི་དུས་སུ་སྡུག་བསྔལ་རེ་རེ་མྱོང་དུས་དམྱལ་བ་ཁོ་རང་གནས་རེ་རེ་ཡོད་པ་དེ